གཞིས་བྱེས་བོད་རིགས་སྤུན་ཟླ་རླུང་འཕྲིན་ཉན་མི་རྣམ་པ་ཚོ་སྐུ་ཁམས་བཟང་ང་སྒྲོན་ཡིན། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁམས་སྐད་ཀྱི་ནང། དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོ་ཡི་བོད་ཟླ་བཅུ་གཉིས་པ་གི་ཚེས་བཅོ་ལྔ་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོ་ཡི་ཕྱི་ཟླ་དང་པོ་ཡི་ཚེས་ཉི་ཤུ་རྩ་ལྔ། གཟའ་ཕུར་བུ་ཉིན་གྱི་ཁམས་སྐད་ཀྱི་གསར་འགྱུར་ལས་རིམ་ཁག་རྒྱང་སྲིང་ཞུ་རྒྱུ་ཡིན། དེ་ནི་དེ་རིང་ལས་རིམ་ཁག་གི་དང་པོར་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མི་ཡི་ཐོབ་ཐང་ལྷན་ཁང་གིས་རྒྱ་ནག་གི་ནང་གི་འགྲོ་བ་མི་ཡི་ཐོབ་ཐང་གི་གནད་དོན་གྱི་ཐོག་ལ་དུས་བཀག་དཔྱད་ཞིབ་ཐེངས་བཞི་པ་དེ་གནང་ཡོད་པའི་གནས་ཚུལ་སོགས་དེ་རིང་གི་གསར་འགྱུར་ཁག་དང། ས་གནས་ས་ཐོག་ནས་བཏང་ཡོང་བའི་གནས་ཚུལ་ཞིག་གི་ནང། སྐབས་བཅུ་བདུན་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱིས་རྒྱ་གར་གྱི་མངའ་སྡེ་སོ་སོའི་སྲིད་སྐྱོང་དང་གྲོས་ཚོགས་ཀྱི་ཚོགས་གཙོ། སྤྱི་ཁྱབ་བློན་ཆེན། དབུས་དང་མངའ་སྡེའི་བློན་ཆེན་ཁག། གྲོས་ཚོགས་འཐུས་མི་རྣམ་པ། བོད་དོན་རྒྱབ་སྐྱོར་ཚོགས་པ་ཁག་དེ་བཞིན་རྒྱ་གར་སྤྱི་དམངས་བཅས་ལ་བོད་ཀྱི་དངོས་ཡོད་གནས་སྟངས་ངོ་སྤྲོད་དང་བོད་དོན་ཞུ་སྐུལ་གནང་རྒྱུ་ཡི་ལས་རིམ་བསྒྲིགས་ཡོད་པ་ལྟར། དེ་ནི་དེ་རིང་གི་དམིགས་བསལ་གསར་འགྱུར་ཞིག་དང་མཐའ་མཇུག་ཏུ་ཕ་ཡུལ་ཞེས་པའི་ལེ་ཚན་ཞིག་དང་བཅས་ལས་རིམ་ཁག་རིམ་པ་བཞིན་ནས་ཉན་རོགས་ཞུ། ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་ཁམས་སྐད་ཀྱི་ནང་དེ་རིང་གི་གསར་འགྱུར་ཉན་རོགས་ཞུ། འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་འགྲོ་བ་མི་ཡི་ཐོབ་ཐང་ལྷན་ཁང་གིས་རྒྱ་ནག་གི་ནང་ལ་འགྲོ་བ་མི་ཡི་ཐོབ་ཐང་གི་གནད་དོན་གྱི་ཐད་ལ་དུས་བཀག་དཔྱད་ཞིབ་ཐེངས་བཞི་པ་དེ་གནང་བའི་གི་སྐབས་སུ་ཚོགས་མི་ཡི་རྒྱལ་ཁབ་བཅོ་བརྒྱད་ཙམ་ཞིག་གིས་བོད་ནང་གི་གནད་དོན་ཐེར་འདོན་དང་འབྲེལ་ནས

མཉམ་འབྲེལ་རྒྱལ་ཚོགས་ཀྱི་ཡོངས་ཁྱབ་ཐོ་འགོད་གནང་ཐུབ་པ་དེ་ཧ་ཅང་གལ་ཆེན་པོ་ཞིག་རེད་ཅེས་ཡིག་ཐོག་ནས་ནན་ཏན་གནང་ཡོད་པ་རེད། ཡང་རྒྱ་ནག་གཞུང་གིས་བོད་གཙོས་པའི་གི་བཙན་དབང་གི་འོག་ལ་ཡོད་པའི་གི་ས་ཁུལ་ནང་གི་འགྲོ་བ་མི་ཡི་ཐོབ་ཐང་རྩིས་མེད་རྡོག་རོལ་གཏོང་བཞིན་ཡོད་པའི་གི་འགན་ཁུར་ངོས་ལེན་བྱ་རྒྱུ་ཡིན་མིན་བཀའ་འདྲི་ཞུས་པ་ལ་ཁོང་གིས་འགྲོ་བ་མི་ཡི་ཐོབ་ཐང་བརྩི་མེད་རྡོག་རོལ་གཏོང་བའི་གི་འགན་འཁུར་རྒྱུ་གཞུང་འཛིན་གང་འདྲ་ཞིག་ལ་ཡང་ལས་སླ་པོ་ཞིག་མ་རེད་ལ་འགྲོ་བ་མི་ཡི་ཐོབ་ཐང་བརྩི་མེད་རྡོག་རོལ་འཛམ་གླིང་གི་ནང་ནས་གནས་ཚུལ་ཆེ་ཤོས་གཏོང་མཁན་རྒྱལ་ཁབ་ཆེ་ཤོས་གྲས་ཤིག་ཡིན་པ་རྒྱ་ནག་གཞུང་ལ་སླེབས་དུས་འགན་འཁུར་ངོས་ལེན་བྱ་རྒྱུ་དེ་བས་དཀའ་ལས་ཁག་པོ་ཡིན་ལུགས་དང་དེ་ཡི་ཆེད་དུ་དུས་ཚོད་རིང་པོ་འགོར་རྒྱུ་དང་ལས་དོན་སྔར་ལས་ཤུགས་ཆེ་བ་དང་མང་བ་སྤེལ་དགོས་སྐོར།

ཕྱི་ཚེས་ཉི་ཤུ་རྩ་བདུན་གྱི་བར་རུ་འཚོགས་བཞིན་ཡོད་པ་ནི་གཙོ་བོ་བོད་མིའི་དབུ་ཁྲིད ྋགོང་ས་རྒྱལ་བ་རིན་པོ་ཆེ་མཆོག་དང་རིས་མེད་སྐྱེས་བུ་དམ་པ་ཚོ་ཡི་སྐུ་ཚེ་ཞབས་པད་བརྟན་པ་དང་སངས་རྒྱས་བསྟན་པ་རིན་པོ་ཆེ་ཕྱོགས་ཀུན་ཏུ་རྒྱས་ཏེ་སེམས་ཅན་ལ་བདེ་སྐྱིད་འབྱུང་བ་སོགས་ལ་དམིགས་ཡོད་སྐོར། ཇོ་ནང་སྨོན་ལམ་གོ་སྒྲིག་ཚོགས་ཆུང་གི་ཚོགས་གཙོ་བླ་མ་ཡོན་ཏན་རྒྱ་མཚོ་ལགས་ཀྱིས་འགྲེལ་བརྗོད་གནང་ཡོད་པ་རེད། ད་སྨོན་ལམ་ད་ཐེངས་འདི་འདིར་བ།

དེང་སང་ཡང་མདོ་སྨད་ཁུལ་གྱི་འཛམ་ཐང་གཙང་བ་དགོན་ཆེན་དང་རྔ་བའི་བསེ་དགོན་པ་མགོ་ལོག་ཁང་གསར་ཇོ་ནང་དགོན་བཅས་བོད་ཀྱི་དགོན་སྡེ་མང་པོ་དང་ལྷག་པར་དུ་རྒྱ་གར་གྱི་ནང་ལ་ཤིམ་ལ་ཇོ་ནང་མ་དགོན་དང་རྡ་རམ་ས་ལར་དུས་འཁོར་གྲྭ་ཚང་སོགས་བོད་ནང་དང། ཕྱི་རྒྱལ་ཡུལ་གྲུ་ཁག་བཅས་སུ་ཆོས་ཚོགས་དང་དགོན་སྒྲུབ་སྡེ་མང་པོ་ཁྱབ་ཡོད་པ་རེད་འདུག།

ཁོང་གི་སྤུན་མཆེད་བཀྲ་ཤིས་ཕུན་ཚོགས་ལགས་གཉིས་ཀྱིས་ས་ལུ་ཀ་ཁུལ་དུ་གནས་སྡོད་བོད་རིགས་དང་ཧི་མ་ལ་ཡ་རི་རྒྱུད་ཀྱི་ཕྲུ་གུ་ཚོ་ཡི་ཆེད་དུ་རྫོང་ས་ཞེས་པའི་ཡོན་ཏན་ལྟེ་གནས་ཁང་ཞིག་བཙུགས་ནས་ཁོང་ཚོ་ལ་བོད་ཀྱི་སྐད་ཡིག་དང་རིག་གཞུང་སློབ་ཁྲིད་གནང་བཞིན་ཡོད་པ་རེད།

རྡ་རམ་ས་ལ་བཏང་བས་འདི་འདྲའི་གནས་སྟངས་འདི་བྱུང་སོང་ཞུ་ཡ་ཡིན་འདི་བྱེད་དུས་ཨ་ནི་ང་ཚོ་གཅིག་བཙུགས་དགོས་འདུག་ཞུས་པའི་རྒྱུ་མཚན་གཙོ་བོ་འདི་ཨ་ནི་རྒྱལ་བ་རིན་པོ་ཆེའི་བཀའ་དགོངས་འོག་ལ་འོ་ན་ཆོས་དང་རིག་གཞུང་འདི་ཨ་ནི་ང་ཚོས་བདག་པོ་སྤྲད་དགོས་འདུག་ད་ང་ཚོ་ཡོད་ཟེར་ན་མེད་ཟེར་ན་གཏེར་འདི་འདི་རེད་ཤག་སྲུང་སྐྱོང་ནང་བཞིན་ཨ་ནི་ང་ཚོའི་འདི་འདུག་ཟེར་ནས་ཨ་ནི་ད་ཐོག་མ་འདི་ཨ་ནི་ང་ཚོ་ཉིས་སྟོང་ཉི་ཤུ་རྩ་བཞི། རྩ་བཞི་སྤྱི་ཟླ་བཞི་པའི་ཏཱ་རིག་གསུམ་ལ་ཨ་ནི་འདུག་ང་ཚོས་ཕྲུ་གུ་བཅུ་གསུམ་ཅིག་ཨ་ནི་བྱས་ནས་ཨ་ནི་ང་ཚོས་འདུག་འགོ་དབུ་འཛུགས་དེ་འདུག་ཞུས་བ་ཡིན་ཞུ་ཡ་ཡིན། ཡང་ཐོག་མར་འདི་ལ་འཛུལ་ཞུགས་བྱེད་མཁན་བོད་རིགས་དང་ས་གནས་ཡུལ་མི་སློབ་ཕྲུག་བཅུ་གསུམ་བྱུང་ཡོད་པ་དང་དེ་ནས་ཉུང་དུ་སོང་ནས་ད་ལྟའི་ཆར་སློབ་ཕྲུག་བདུན་ལས་མེད་པ་རེད་འདུག་དེ་ཡི་རྒྱུ་མཚན་ཅི་ཡིན་གྱི་སྐོར་འདི་ག་རླུང་འཕྲིན་ཁང་གིས་བསྟན་འཛིན་བྱང་ཆུབ་ལགས་སུ་བཅར་འདྲི་ཞུས་པས་ཁོང་གིས་འདས་པའི་ལོ་གསུམ་གྱི་ཉམས་མྱོང་གི་སྒང་ནས་གཙོ་ཆེ་ཤོས་དེ་ཕ་མ་ཚོ་གི་ངོས་ནས་འགན་ཁུར་བྱེད་རྒྱུ་དེ་གལ་ཆེན་པོ་དང་ཕྲུ་གུ་ཚོ་ལ་རྒྱབ་སྐྱོར་གནང་རྒྱུ་དེ་གལ་ཆེན་པོ་ཡིན་པ་གསུངས་ཡོད་པ་རེད། བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་སྐུ་ཚབ་ཚོགས་ཆུང་ཞིག་གིས་རྒྱ་གར་གྱི་ནང་ལོ་རྒྱུས་ཀྱི་ཐོག་ལ་བོད་དེ་རང་བཙན་རྒྱལ་ཁབ་ཅིག་ཡིན་པ་སོགས་བོད་དོན་ཞུ་གཏུག་གནང་བཞིན་ཡོད་པའི་སྐོར་ང་ཚོའི་གསར་འགོད་པ་བློ་བཟང་དགེ་ལེགས་ལགས་ཀྱིས་འུར་སྒམ་ནས་བཏང་ཡོང་བའི་གནས་ཚུལ་ཞིག་ལ་ཉན་རོགས།
སྐབས་བཅུ་བདུན་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱིས་རྒྱ་གར་གྱི་མངའ་སྡེ་སོ་སོ་ཡི་སྲིད་སྐྱོང་དང་གྲོས་ཚོགས་ཀྱི་ཚོགས་གཙོ། སྤྱི་ཁྱབ་བློན་ཆེན། དབུས་དང་མངའ་སྡེ་ཡི་བློན་ཆེན་ཁག། གྲོས་ཚོགས་འཐུས་མི་རྣམ་པ། བོད་དོན་རྒྱབ་སྐྱོར་ཚོགས་པ་ཁག་དེ་བཞིན་རྒྱ་གར་སྤྱི་མང་བཅས་ལ་བོད་ཀྱི་དངོས་ཡོད་གནས་སྟངས་ངོ་སྤྲོད་དང་བོད་དོན་ཞུ་སྐུལ་གནང་རྒྱུ་ཡི་ལས་རིམ་བསྒྲིགས་ཡོད་པ་ལྟར་ཉེ་ལམ་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་སྐུ་ཚབ་ཚོགས་ཆུང་ཞིག་རྒྱ་གར་ནུབ་ངོས་སུ་ཆགས་པའི Maharashtra མངའ་སྡེ་དང་ལྷོ་ཕྱོགས་སུ་ཆགས་པའི Telangana མངའ་སྡེ་སོགས་ཀྱི་ནང་བོད་དོན་ཞུ་སྐུལ་གནང་བཞིན་ཡོད་པའི་ཁྲོད་སྤྱི་ཟླ་དང་པོའི་ཚེས་བཅུ་དགུ་ཉིན་གོང་ཞུས་སྤྱི་འཐུས་སྐུ་ཚབ་ཚོགས་ཆུང་གིས Maharashtra མངའ་སྡེའི་སྲིད་སྐྱོང་སྐུ་ཞབས Ramesh Bais ལགས་དང་མཇལ་འཕྲད་ཀྱིས་ལོ་རྒྱུས་ཐོག་ནས་བོད་དེ་རང་བཙན་གྱི་རྒྱལ་ཁབ་ཅིག་ཡིན་པ་དང་བོད་ནང་གི་ཛ་དྲག་གནས་སྟངས་སོགས་ངོ་སྤྲོད་གནང་བའི་རྗེས་མངའ་སྡེའི་སྲིད་སྐྱོང་མཆོག་གིས་བོད་མི་མང་སྤྱི་འཐུས་རྣམ་པའི་རེ་སྐུལ་རྣམས་སྲིད་བློན Narendra Modi མཆོག་ལ་སྙན་གསེང་ཞུ་ཐུབ་པ་བྱ་རྒྱུ་ཡིན་པ་གསུངས་ཡོད་པའི་སྐོར་སྤྱི་འཐུས་དོན་གྲུབ་བཀྲ་ཤིས་ལགས་ཀྱིས་ཞལ་པར་བརྒྱུད་འགྲེལ་བརྗོད་གནང་བྱུང།
Maharashtra Mumbai མངའ་སྡེའི་ད་ལྟ། སྲིད་སྐྱོང་ལ་མཇལ་དུས་ཁ་ཐུག་ལ་ཨ་ནི་སྲིད་སྐྱོང་ཁོ་རང་གིས་སྔོན་མ་ཁོ་རང་ཨ་ནི་སྐྱབས་མགོན་རིན་པོ་ཆེ་ལ་ད་ལྟ་དེ་རྒྱ་གར་གི་སྲིད་བློན་བཱ་ཇི་པཱ་ཡི་ཡིན་པའི་ཁ་ཐུག་ལ་ཁོ་རང་རྒྱལ་བ་རིན་པོ་ཆེ་མཇལ་ནས་ཨ་ནི་རྒྱལ་བ་རིན་པོ་ཆེ་བཀའ་གང་གནང་བ་ལྟ་བུ་ཚང་མ་མར་རྒྱ་གར་གི་སྲིད་བློན་སྐབས་དེ་གི་སྲིད་བློན་བཱ་ཇི་པཱ་ཡི་ལ་ཞུས་ཡོད་དེ་ལྟར་གཅིག་བྱས་ན་ཁོ་ཚོ་དེ་དུས་ཧ་ལམ

སྤྱི་འཐུས་ཚེ་རིང་དབྱངས་བཅས་ལ་བཅས་གསུམ་ཡིན་པ་དང་ཁོང་རྣམས་ཀྱི་ཞུ་འབོད་གཙོ་བོ་ཁག་ནི་ལོ་རྒྱུས་ཐོག་བོད་དེ་རང་བཙན་རྒྱལ་ཁབ་ཅིག་ཡིན་ནའང་ད་ལྟའི་ཆར་རྒྱ་ནག་གཞུང་གི་བཙན་གནོན་འོག་ཚུད་པའི་རྒྱལ་ཁབ་ཅིག་ཡིན་པ་དང་རྒྱ་ནག་གཞུང་དང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སྐུ་ཚབ་གྲོས་མོལ་བརྒྱུད་བོད་རྒྱ་དཀའ་རྙོག་དེ་དབུ་མའི་ལམ་གྱི་སྲིད་བྱུས་བརྒྱུད་སེལ་དགོས་པའི་ཞུ་སྐུལ་གནང་འདུག་པ་མ་ཟད་བོད་ཀྱི་རང་བྱུང་ཁོར་ཡུག་དང་རྒྱུག་ཆུ་སོགས་རྒྱ་གར་དང་ལྷོ་ཨེ་ཤི་ཡའི་རྒྱལ་ཁབ་དང་མི་མང་དུང་ཕྱུར་མང་པོ་ཡི་འཚོ་རྟེན་ཆགས་ཡོད་སྟབས་རྒྱ་ནག་གཞུང་གིས་བོད་ཀྱི་ཁོར་ཡུག་གཏོར་བཤིག་མཚམས་འཇོག་དགོས་པ་སོགས་དོན་ཚན་བཅུ་འཁོད་པའི་ཡིག་ཆ་ཁག་ཕུལ་ཏེ་བོད་དོན་ཞུ་གཏུག་གནང་འདུག་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱི་སྐུ་ཚབ་རྣམ་པས Maharashtra མངའ་སྡེ་ཡི་གྲོས་ཚོགས་ཀྱི་ཚོགས་གཙོ་སྐུ་ཞབས Rahul Narwekar ལགས་དང་རྒྱ་གར་གློག་བརྙན་ཁྲོམ་རའི་ཞིབ་འཇུག་པ་སྐུ་ཞབས Girish Wankhede ལགས་སོགས་མཇལ་འཕྲད་ཀྱིས་བོད་དོན་ཞུ་སྐུལ་གནང་འདུག་ཅིང་ད་ལྟའི་ཆར་ཁོང་རྣམས་རྒྱ་གར Telangana མངའ་སྡེའི་ནང་བོད་དོན་ཞུ་གཏུག་གནང་མུས་ཡིན་པ་སྤྱི་འཐུས་དོན་གྲུབ་བཀྲ་ཤིས་ལགས་ཀྱིས་ངོ་སྤྲོད་གནང་ཞིང་རིམ་པས Goa ཁུལ་དུ་ཕྱོགས་ཕེབས་ཀྱིས་ཁུལ་དེའི་སྲིད་སྐྱོང་དང་གྲོས་ཚོགས་འཐུས་མི་སོགས་གནད་ཡོད་མི་སྣ་ཁག་དང་མཇལ་འཕྲད་གནང་རྒྱུའི་ལས་རིམ་བང་སྒྲིག་ཡོད་པ་འགྲེལ་བརྗོད་གནང་བྱུང།

དེ་ཡང་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱ་གི་ནང་གནས་ཚུལ་སྤེལ་བའི་གི་ནང་ཕྱི་ཟླ་དང་པོའི་ཚེས་བཅུ་དགུ་ནས་ཉི་ཤུ་རྩ་གཅིག་བར་ཉི་མ་གསུམ་རིང་གི་ཚོགས་ཆེན་གྱི་ཐོག་ལ་ཨ་རིའི་བོད་ཀྱི་སྐུ་ཚབ་དོན་གཅོད་ཁང་གི་རྒྱ་རིགས་འབྲེལ་མཐུད་པ་ཚུལ་ཁྲིམས་རྒྱ་མཚོ་ལགས་མཉམ་ཞུགས་གནང་ཡོད་པ་རེད། བགྲོ་གླེང་ཚོགས་འདུ་དེ་བཞིན་ཨ་མི་རི་ཀར་རྟེན་གཞི་བྱས་པའི་དམར་ཤོག་གི་གནོད་འཚེ་ཕོག་མིར་རྗེས་དྲན་ཐེབས་རྩ་ཁང་དང་རྒྱ་ནག་ལས་འགུལ་ཁང། རྒྱ་ནག་མང་གཙོ་འཕོ་འགྱུར་ལྟེ་གནས་ཁང་བཅས་ནས་མཉམ་འབྲེལ་གྱི་ཐོག་ནས་གོ་སྒྲིག་གནང་བ་ཞིག་ཡིན་པ་རེད། ལྷན་ཚོགས་ཀྱི་སྐབས་སུ་རྒྱ་ནག་ཞིབ་འཇུག་པ་གྲགས་ཅན་སྐུ་ཞབས་ཕེ་རི་ལིང། སློབ་དཔོན་ཚའེ་ཞ། སྐུ་ཞབས་ཧུའུ་ཕིང། ལྕམ་སྐུ་ཝང་རུའེ་ཆིན། ཡུ་གུར་རང་བཙན་འཐབ་རྩོད་པ་ཨེ་ལི་ཤ་ཀི་བོ་རི་ལགས། ལྕམ་སྐུ་རོ་སི་ཐང་ལགས་དང་དེ་མིན་རྒྱ་རིགས་ཚོགས་པ་དང་སྒེར་མང་པོ་ནས་ཚོགས་ཆེན་དེར་མཉམ་ཞུགས་གནང་ཡོད་པ་རེད་འདུག། སྐབས་དེ་དུས་ཨ་རིའི་སྐུ་ཚབ་དོན་གཅོད་ཁང་གི་རྒྱ་རིགས་འབྲེལ་མཐུད་པ་ཚུལ་ཁྲིམས་རྒྱ་མཚོ་ལགས་ཀྱིས་བོད་མི་རྣམས་ནས་གོང་ས་མཆོག་གི་ལམ་སྟོན་ལྟར་དམངས་གཙོ་ཡི་སྒྲིག་འཛུགས་ཀྱི་འོག་ནས་འཚེ་མེད་ཞི་བའི་འཐབ་རྩོད་ཀྱི་ལས་འགུལ་སྣ་མང་སྤེལ་བཞིན་ཡོད་པ་འགྲེལ་བརྗོད་གནང་ཡོད་པ་རེད་འདུག་ཡང་ཨ་རིའི་གྲོས་ཚོགས་འོག་མ་ཡི་དམངས་གཙོ་ཚོགས་པ་དང་སྤྱི་མཐུན་ཚོགས་པ་གཉིས་ཀྱི་འཐུས་མི་གཉིས་ནས་གྲུབ་པའི་གི་སྐུ་ཚབ་ཚོགས་ཆུང་ཞིག་ཐའེ་ཝན་གྱི་ནང་ལ་འབྱོར་ཡོད་པ་དེ་གིས། ཨ་མི་རི་ཀ་གིས་ཐའེ་ཝན་ལ་རྒྱབ་སྐྱོར་ཡོད་པ་མཚོན་གྱི་ཡོད་པ་བརྗོད་ཡོད་འདུག་དེ་ཡང་ཨེ་ཕི་གསར་ལས་ཁང་གིས་ཕྱི་ཚེས་ཉེར་གཅིག་གི་ཉིན་གནས་ཚུལ་སྤེལ་བ་ལ་ལྟ་ན་ཨ་མི་རི་ཀ་ཡི་གྲོས་ཚོགས་འོག་མ་ཡི་ཐའེ་ཝན་གནད་དོན་ཐད་ཀྱི་ལྟེ་བའི་ཚོགས་ཆུང་གི་དབུ་ཁྲིད་དང་གྲོས་ཚོགས་འོག་མ་ཡི་སྤྱི་མཐུན་ཚོགས་པ་ཡི་འཐུས་མི་སྐུ་ཞབས་པ་ལན་ཐི་དང་གྲོས་ཚོགས་འོག་མ་ཡི་དམངས་གཙོ་ཚོགས་པ་ཡི་འཐུས་མི་ཨ་མི་སྦི་ར་གཉིས་ཀྱི་གཞུང་ལས་ཁང་ནས

ད་ཐེངས་ཀྱི་ཨ་རི་ཡི་གྲོས་ཚོགས་ཀྱི་འཐུས་མི་རྣམ་གཉིས་ཐའེ་ཝན་གྱི་ནང་གི་གཞུང་དོན་འཚམས་གཟིགས་དེ་ཡི་དམིགས་ཡུལ་གཙོ་བོ་ནི་ཐའེ་ཝན་གྱི་རྒྱལ་ཡོངས་འོས་བསྡུ་གནང་ཚར་ཡོད་པའི་རྗེས་ཀྱི་དུས་ཡུན་གྱི་ནང་ལ་ཡང་ཨ་མི་རི་ཀ་གིས་ཐའེ་ཝན་ལ་རྒྱབ་སྐྱོར་མུ་མཐུད་ནས་གནང་རྒྱུ་ཡིན་པར་བསྐྱར་ཟློས་གནང་ཆེད་ཡིན་པ་དང། ཕྱོགས་ཕན་ཚུན་གྱི་བར་དམངས་གཙོ་ཡི་རིན་ཐང་ལྟ་བ་གི་ཐད་ཀྱི་ཐུན་མོང་གི་ཁས་ལེན་གྱི་ཐད་ལ་མཐུན་སྒྲིལ་རྡོག་རྩ་གཅིག་སྒྲིལ་བྱུང་ཡོད་པ་མ་ཟད་མ་འོངས་པ་ལ་ཡང་གོམ་གང་མདུན་སྤོས་ཀྱི་སྒོ་ནས་ཨ་མི་རི་ཀ་དང་ཐའེ་ཝན་གཉིས་བར་གྱི་དཔལ་འབྱོར་དང། རྒྱལ་སྲུང་ལས་དོན་སོགས་ཀྱི་ཕྱོགས་ཁོངས་སུ་མུ་མཐུད་ནས་རྟོག་ཞིབ་བྱེད་རྒྱུ་ཡི་གོ་སྐབས་རག་ཐབས་ལ་ཤུགས་སྣོན་རྒྱག་དགོས་སྐོར་གྱི་བསྒྲགས་གཏམ་སྤེལ་ཡོད་པ་རེད་འདུག་ཡང་ཡོ་རོབ་མཉམ་འབྲེལ་ལྷན་ཚོགས་ཀྱིས་ཡོ་རོབ་མཐུན་ཚོགས་ཀྱི་དཔལ་འབྱོར་བདེ་འཇགས་འགན་སྲུང་འཆར་གཞི་རྒྱ་བསྐྱེད་བྱེད་རྒྱུ་ཆེ་རུ་གཏོང་ཕྱིར་ཕྱིའི་རྒྱལ་ཁབ་ཁག་གིས་མཐུན་ཚོགས་དེ་ཡི་ཚོགས་མི་ཡི་རྒྱལ་ཁབ་ཁག་གི་ནང་མ་རྩ་འཛུགས་འཇོག་གི་ཐོག་ལ་ཞིབ་འཇུག་ནན་པོ་གནང་རྒྱུ་མ་ཟད་མཐུན་ཚོགས་དེ་ཡིས་དགྲ་ཡ་རྒྱ་ནག་ལ་སོགས་པར་ཕྱི་ཚོང་དངོས་ཟོག་དང་བཟོ་ལས་རིག་རྩལ་མཁོ་སྤྲོད་བྱ་རྒྱུ་ལ་སྟངས་འཛིན་དོ་དམ་དུ་གཏོང་རྒྱུ་ཡི་འཆར་གཞི་བཟོས་ཚར་ཡོད་པའི་གནས་ཚུལ་འདུག།

མཁས་པའི་མཐུན་གྲོགས་ཚོགས་པས་སྙན་ཐོ་བཏོན་ཡོད་པའི་སྐོར་སྙན་སྒྲོན་ཞུ་རྒྱུ་ཡིན། དེ་ཡང་ཨ་མི་རི་ཀའི་ས་གཞིའི་དངོས་ཁམས་རིག་པའི་མཁས་པའི་མཐུན་གྲོགས་ཚོགས་པས་ཉམས་ཞིབ་ཀྱི་སྙན་ཐོ་གསར་པ་ཞིག་བཏོན་ཡོད་པའི་སྐོར་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་སྤྱི་ཟླ་དང་པོའི་ཚེས་བཅུ་དྲུག་ཉིན Live Science ཟེར་བའི་ཨ་རིའི་ཚན་རིག་དུས་དེབ་ནང་གནས་ཚུལ་སྤེལ་བ་ལ་གཞིགས་ན་འཛམ་གླིང་གི་ས་གཞིའི་འོག་ཏུ་རྒྱ་མཚོའི་དཀྱིལ་ནས་གཞི་རྒྱ་ཆེ་བའི་ས་ཡོམ་རྒྱག་པ་སོགས་ཀྱི་ཤུགས་རྐྱེན་གྱིས་རྒྱ་གར་དང་ཡོ་རོབ་བཅས་ཀྱི་ས་གཞིའི་སྡེར་མའི་ཚད་དང་ནང་སྙིང་བར་གདོང་ཁ་ཐུག་པའི་ཐོག་ནས་རིམ་པས་ས་གཞིའི་སྡེར་མ་གཅིག་པོ་གཅིག་ཏུ་ཚུད་པའི་བརྒྱུད་རིམ་དེའི་ཐོག་ནས་ཧི་མ་ལའི་རི་རྒྱུད་ཀྱི་མཐོ་ཚད་དེ་ཆེ་རུ་སོང་བའི་ཐོག་ནས་གྲུབ་ཡོད་པ་བཞིན་དུ་རིམ་པས་བོད་མཐོ་སྒང་དེ་ཡང་དུམ་བུ་གཉིས་སུ་ཁ་བྱེ་ནས་འགྲོ་ཉེན་ཡོད་པའི་གནས་ཚུལ་སྤེལ་འདུག་དེ་ནས་ད་རེས་ཨ་མི་རི་ཀའི་ས་གཞིའི་དངོས་ཁམས་རིག་པའི་མཁས་པའི་མཐུན་གྲོགས་ཚོགས་པས་ཉམས་ཞིབ་ཀྱི་སྙན་ཐོ་བཏོན་པ་དེའི་ནང་དོན་གཙོ་བོ་ག་རེ་ཡོད་པའི་སྐོར་ཨ་མི་རི་ཀའི་ཅི་ཀ་གོ་གཙུག་ལག་སློབ་གྲྭ་ཆེན་མོའི་ནང་བོད་ཀྱི་ཆོས་དང་རིག་གཞུང་དང་འབྲེལ་བའི་སློབ་དཔོན་དང་ས་གཞིའི་དངོས་ཁམས་རིག་པའི་ཐོག་ས་གཞིའི་དངོས་ཁམས་རིག་པའི་ཐོག་ཆེད་དུ་སློབ་གཉེར་གནང་བ་དང་མཁྱེན་རྟོགས་ཆེ་བ་ཀརྨ་ཕྲིན་ལས་དངོས་གྲུབ་ལགས་སུ་བཀའ་འདྲི་ཞུ་སྐབས་སུ་ཁོང་གིས་དེའི་སྐོར་ངོ་སྤྲོད་གནང་དོན་ལ། ད་དེ་རིང་བདེ་བཟང་ལགས་ཀྱིས་མཐོ་སྒང་བོད་ཀྱི་འདི་ཨ་ནེ་དུམ་བུ་གཉིས་ལ་འགྲོ་ཡ་ཡི་ཉེན་ཁ་ཡོད་པའི་དངངས་འཚབ་ཀྱི་སྐོར་ལ་ཡ་ཨ་ནེ་འདི་བ་རྩོམ་འབྲི་ཅིག་སྤེལ་ཡོད་པའི་སྐོར་ལ་ཡ་བཀའ་འདྲི་གནང་ཡོང་གི་འདུག་ཨ་ནེ་ད་འདི་ཨི་སྟབས་བདེ་པོ་ཅིག་མ་འགྲེལ་བཤད་རྒྱག་ཡས་འདི་ཞེ་དྲག་ཁག་པོ་རེད་ག་རེ་ཟེར་ན་དང་པོ་འདི་གོ་ཚོད་ལ་ཡ་འཛམ་བུ་གླིང་འདི་ས་གཞི་གི་སྡེར་མ་ཆེ་བ་བདུན་དང་ཨ་ནེ་ཆུང་ཙག་ཡོད་རེད་འདི་འདྲས་ལ་བག་གནས་བསྡད་ཡོད་རེད་འདི་གནས་པའི་སྐབས་ལ་ཡ་ད་ལྟ་བཀའ་མོལ་གནང་བཞིན་པ་འདི་རང་ཁོ་ཚོས་དཔྱད་ཞིབ་གནང་བཞིན་པ་འདི་དཔྱད་ཞིབ་གནང་ཡས་འདི་ཨ་རི་གི་ཕྱིའི་རྡོ་ཆས་ཚན་རིག་གི་མཐུན་ཚོགས་ཀྱི་ཨ་ནི་དཔྱད་ཞིབ་གནང་རྗེས་ཨ་ནི་ག་ལེ་ག་ལེ་ཨ་ནི་མཐོ་སྒང་བོད་འདི་ཨ་ནི་ཧི་མ་ལ་ཡའི་རྒྱབ་རྒྱུད་ནས་བཅད་པའི་ཨ་ནི་དུམ་བུ་གཉིས་ལ་འགྲོ་ཡས་ཀྱི་ཉེན་ཁ་འདུག་ག་རེ་ཟེར་ན་འོག་གི་སྡེར་མ་གནའ་སྔ་མོ་ང་ཚོས་ཤེས་ཏེ། རྒྱ་གར་གྱི་སྡེར་མ་འདི་ཆུང་ཆུང་རེད་ཡུ་རེ་ཤན་གྱི་སྡེར་མ་དེ་ཆེན་པོ་རེད་རྒྱ་གར་གྱི་སྡེར་མ་འདི་ལྷོ་ཨ་ཕི་རི་ཀ་ནས་ཡར་ཡོང་བྱས་ཡ་གིར་ཨེ་ཤ་ཡ་ཡུ་རེ་ཤན་གྱི་སྡེར་མ་མཉམ་དུ་ཡ་གིར་རྡུང་རྒྱབ་རྡུང་རྒྱབ་རྡུང་རྒྱབ་བྱས་རྗེས་ཨ་ནི་དེ་ཡང་དང་ཧི་མ་ལ་ཡའི་རི་རྒྱུད་དེ་གའི་ཆགས་ཡས་ཀྱི་གནས་བབ་ཀྱིས་དེ་འབྲེལ་གྱི་ཤེས་ཀྱི་ཡོད་རེད། དེའི་ཤེས་བྱའི་སྒྲིག་གི་ས་རྫས་འདྲ་བོ་དེ་དག་རྒྱ་གར་གྱི་སྡེར་མ་དེས་བོད་ཀྱི་མཐོ་སྒང་བོད་ཀྱི་འོག་ལ་ཕར་འཛུལ་བྱས་ཡ་གིར་ཤིན་ཅང་བར་དུ་གནས་ཡོད་ཅེས་ཤིན་ཅང་ལ་ཡང་ཡ་གིར་གསར་གྱི་མཐོ་སྒང་བོད་ཁོ་རེ་གང་ལས་གསར་ལས་འདི་འདྲའི་ཁོ་ཚོའི་ལྟ་ཡས་དུའང་ལྟ་ཡོང་དུས་ཙམ་པ་ས་ལ་སེར་ཁ་གྱེར་རྒྱུག་དང་ཨ་ནི་ང་ཚོ་མཐོ་སྒང་བོད་ཟེར་ཡས་དེ་གི་བྱང་ཕྱོགས་ཀྱི་ད་ས་མཚམས་བརྗེ་བར་བ་མཐོ་སྒང་བོད་ཀྱི་ས་མཚམས་འདི་ད་ག་རང་ད་འདི་ཤིང་ཅང་དང་འབྲེལ་བ་ཡོད་པའི་ས་ཆ་ད་ག་རང་འདི་འདི་ཡོད་རེད་འདི་བར་དུ་སྡེར་མ་དེ་སླེབས་བསྡད་ཡོད་རེད་སྙོབ་བསྡད་ཡོད་རེད་ད་ལོ་མང་པོ་ཅིག་གི་སྔོན་ལ་ཡ་ཨ་ནི་ཧི་མ་ལ་ཡ་གྱི་རི་རྒྱུད་འདི་མཐོ་རུ་འགྲོ་གི་འདུག་མཐོ་རུ་འགྲོ་གི་འདུག་ཟེར་ཟེར་མཁན་རེད་པས་ཅིག་བཤད་ཡོང་དེ་འདྲ་ཡིན་དུས། དེ་ནས་དེའི་རྗེས་ལ་ཡང་ཨ་ནི་ཤིན་ཅང་གི་ཨ་ད་ས་མཚམས་འདི་མཐོ་སྒང་བོད་ཀྱི་ས་མཚམས་ཀྱི་དེའི་གཡས་གཡོན་ཚད་ཁ་གྱེས་ཏེ་མགྱོགས་དེའི་གཡས་གཡོན་ལ་ཡང་ང་ཚོ་དེང་སང GPS ལབ་དུས་ཙམ་པ་ས་ཆ་ག་བར་འགྲོ་དགོས་ཡོད་མེད་ཀྱི་དེ་བེད་སྤྱོད་བཏང་དུས་ཙམ་པ GPS གིས་མ་ནས་བཟོས་བཞག་པའི་ཨ་ནི་ཅིག་ས་ཆའི་གྱི་ཚད་འདི་ཡར་མར་འགྱུར་བ་འགྲོ་གི་འདུག་ཟེར་བྱས་ད་ཆ་ལོ་བརྒྱད་དགུ་སྔོན་ནས་འདི་ག་ལ་ཡང་བསམ་ཚུལ་ཞིག་གསུངས་བསྡད་ཡོད་རེད་ད་དེ་ནས་ད་ད་ལྟའི་ཆར་ལ་ཡ་ཨ་ནི་བོད་ལ་ཡ་ཆུ་ཚན་མང་པོ་རེད་ཆུ་ཚན་འདི་གའི་ནང་ནས་རྫས་སྦྱོར་མང་པོ་ཐོན་ཡོང་གི་རེད་འདི་ནང་ནས་ཆུ་ཚན་འདི་གའི་ས་འོག་ནས་འགྲོ་གི་ཡོད་ཙང་ཨ་ནི་ཅེས་ད་རྫས་སྦྱོར་ཧི་ལེམ་ལ་སོགས་པ་འདི་འདྲས་ཀྱི་གནས་བབ་ལ་བལྟས་ཡོང་དུས་ཙམ་པ་འགྱུར་བ་འགྲོ་གི་ཡོད་པའི་གནས་ཚུལ་གཅིག་བཤད་ཡོང་བར་དེ་ནང་བཞིན་ས་ཡོམ་བརྒྱབ་ཡོང་གི་ཡོད་རེད་ད་གང་ལྟར་གནས་ཚུལ་འདི་ག་ལ་གཞིགས་པས་ཨ་ནི་ག་ལེ་ག་ལེ་ཨ་ནི་འདི་འདི་འདྲའི་ཅེས་ཀྱི་ཧི་མ་ལ་ཡའི་རྒྱབ་རྒྱུད་འདི་ཨ་ནི་འདི་ཡི་བོད་འདི་ད་སྡུག་ཕྱེད་ཀར་བཏང་ཡས་ཀྱི་ཉེན་ཁ་འདུག་ག་རེ་ཟེར་ན་ས་སྒང་ལ་ཡི་འཇོག་འདི་ཨ་ནི་སྡེར་མ་འདི་ཆེན་པོ་བཞི་བོ་བྱས་བ་ཡོད་པ་འདི་ཆུང་ངུ་བྱས་ཨ་ནི་ཆེན་པོ་འདི་ལ་ཡར་དཀྲུག་དཀྲུག་ཐེབས་དུས་བ་འདི་ང་ཚོ་སྒང་ལ་ཡ་ལྤགས་པ་བཀོག་པ་ནང་བཞིན་འདི་འདྲ་བཀོག་གི་ཡོད།

ཁྱོན་ཡོངས་ཀྱི་སྐྱོན་བརྗོད་དེ་རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་བརྩི་བཀུར་བྱེད་ཡས་ཀྱི་ལམ་ལུགས་འགྲོ་ལུགས་དེ་མེད་པ་གསལ་པོ་ཞིག་གིས་ཐེར་འདོན་བྱེད་ཀྱི་འདུག་ཁོང་ཚོའི་བཀའ་མོལ་གསུང་བྱ་ད་ག་འདྲས་གསུང་གནང་པ་ཡིན་ནའང་གང་ལྟར་རྡོག་རྡོག་ཞུས་པས་ན་འདི་ཆགས་བསྡད་ཤག་ད་འདིའི་ནང་ལོགས་ད་ང་ཚོར་དམིགས་སུ་བཀར་ནས་བོད་དོན་དང་འབྲེལ་བ་ཡོད་པ་དེ་ཡིན་ན་མི་རིགས་གཅིག་གི་ངོ་བོ་སྲུང་སྐྱོབ་མི་རིགས་གཅིག་གི་ཆོས་དད་རང་མོས་ལ་སྲུང་སྐྱོབ་བྱེད་མི་རིགས་གཅིག་གི་རྩ་བའི་ཐོབ་ཐང་དེ་ཚོ་ལ་རྡོག་རོལ་གཏོང་བ་འདི་ཚོ་ཆགས་བསྡད་ཤག།

རྒྱ་ནག་ཐོག་དུས་བཀག་བསྐྱར་ཞིབ་འདིའི་སྐབས་སུ་རྒྱལ་ཚོགས་ཀྱི་ཚོགས་མི་རྒྱལ་ཁབ་བརྒྱ་དང་དྲུག་ཅུ་རེ་གཅིག་གི་སྐུ་ཚབ་མཉམ་ཞུགས་བྱས་ཡོད་པ་ཚོར་ལྷན་ཚོགས་སུ་དངོས་སུ་གཏམ་བཤད་གནང་རྒྱུའི་གོ་སྐབས་སྐར་ཆ་བཞི་བཅུ་ཞེ་ལྔ་ལས་མེད་ཀྱང། སྐབས་དེར་རྒྱལ་ཁབ་ཉི་ཤུ་ལྷག་གིས་བོད་ཀྱི་སྐོར་གླེང་བ་དེ་ནི་གནད་འགག་ཆེན་པོ་ཞིག་རེད་ཅེས་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་ཉམས་ཞིབ་འགན་འཛིན་བུ་ཆུང་ཚེ་རིང་ལགས་ཀྱིས་གསུངས་བྱུང། སྐར་ཆ་བཞི་བཅུ་ཞེ་ལྔའི་ནང་ལོགས་ལ་ཡིན་པས་ན་རྒྱལ་ཁབ་ད་ཉི་ཤུ་ལྷག་ཅིག་གི་བོད་གནད་དོན་སྟོན་པ་ད་ག་རང་གནད་འགག་ཆེན་པོ་རེད་ག་རེ་ཡིན་ཟེར་ཡིན་པས་ན་དུས་ཚོད་ཐུང་ཐུང་འདིའི་ནང་ལ་རྒྱལ་ཁབ་ཁོང་རང་ཚོ་གིས་ཅིག་རྒྱ་ནག་དང་འབྲེལ་བ་ཡོད་པའི་འགྲོ་བ་མིའི་ཐོབ་ཐང་གནད་དོན་མང་པོ་ཞིག་ལ་གསུང་དགོས་ཡག་དང་གསུང་དགོས་ཡག་ཅིག་ཆགས་ཀྱི་ཡོད་དུས་བོད་གདམ་ག་བྱས་པ་ཅིག་གནད་འགག་རེད། ཡིན་ནའང་རྒྱ་ནག་གཞུང་གིས་རྒྱལ་ཚོགས་ཀྱི་སྡིངས་ཆ་དེ་བེད་སྤྱོད་ལོག་པར་བཏང་ནས།

ཁྱོན་ཡོངས་ཀྱི་དུས་ཚོད་ཉུང་བར་བཏང་གཉིས་ནས་རྒྱ་ནག་གཞུང་གི་འདོད་པ་ཡོད་པའི་གནས་ཚུལ་དེ་ཚོ་ཕྱི་ལོགས་ཁོང་ཚོས་སྟོན་ཆེད་རྒྱ་ནག་གཞུང་གིས་མོས་མཐུན་བྱེད་ཐུབ་ཡག་གི་གནས་ཚུལ་དེ་ཚོ་དཔེར་ན་ད་ད་ལྟ་གཟིགས་གནང་པས་ན་པ་ཀི་སི་ཐན་ལྟ་བུ་གཅིག་ཡིན་མིན་གྲངས་ཉུང་མི་རིགས་ཀྱི་དེ་དེ་ཚོ་ལ་བརྩི་འཇོག་བྱེད་དགོས་རེད་མདོག་མདོག་བཤད། གནས་ཚུལ་ལྟར་ན་ཐེངས་འདིའི་བསྐྱར་ཞིབ་ལ་རྒྱ་ནག་གཞུང་གིས་སྐུ་ཚབ་མི་སྣ་མང་པོ་ཞིག་མངགས་གཏོང་བྱས་ནས་བོད་སྐོར་ལན་འདེབས་ཐེངས་འགའ་ཞིག་བྱས་ཡོད་པའི་ནང་དུ